ད་ངེད་ཅིག་ཏུ་ཉེ་འདུག་མ་རེད་ངེད་ཅིག་ཏུ་ཉེ་འདུག་གོང་དུ་བཏུབ་པ། ལོག་ལྟའི་སྟོང་དུ་རེད་ངེད་ཅིག་ཏུ་ཉེ་འདུག་གོང་དུ་བཏུབ་པ་ཞེས་པ་དེ་ལ། ལོག་དགོས་པ་གོང་དུ་བཏུབ་པ་ཞེས་པ་དེ་རེད། ད་དེ་མདོག་མདོག་འདུག་དེ་ནོར་དེ་ཡོད་རེད་བ། ཞེ་གྲོགས་མ་ཡོད་ཀྱི་ད་མ་འདྲ་བ་གཉིས་བཤད་དགོས་རེད་བ། ཞེ་གྲོགས་མ་ཡོད་ཀྱི་དབང་པོ་རྣོ་རྟོག་གཉིས་ཀྱི་བཅས་བཅས་ཇོ་ཨན་ཐ་ཡི་འདྲ་བའི་ཞེས་དེ།

ཚ་ས་ལས་རྒྱ་སོགས་བསྟེན་ན་ཉེས་བརྡུགས་ལན་ཐེ་རྣོ་འགྲོ་ལ། གོ་བའི་ཡེ་བརྡུགས་དེ་ལས་ལས་མ་ཕོག། རྗེས་ཀྱི་རུ་ཁུ་ས་ལས་རྒྱ་ཞེས་སུ་མི་ཤེས་རེས་བ་ད་དེའི་ལན་ཞེས་གྲོགས་མོ་ཡོད་ད་ན་འདས་བ་དེ་དེ་དེ་བོར་བ། ཚ་ས་ལས་རྒྱ་སོགས་བསྟེན་ན་ཉེས་བརྡུགས་ལན་ཐེ་རྣོ་འགྲོ་ལ། ཚ་ས་སོགས་བསྟེན་ད། སོགས་བསྟེན་མ་རེད་འདས་བ་དུ་དེ་ནི་ག་རེ། སོགས་བསྟེན་དང་པོ་དུ་གཉིས་པ་ས་དེ་མ་རེད། ཚ་ས་ལས་རྒྱ་བའི་སོགས་བསྟེན་ན།

དབང་པོ་སྟུག་པོ་ཏིག་གི་དག་ཚོར་བ་པོ་མི་ནུས་པ་ཡི་རྩ། དེ་ནི་ཉེ་དུ། ཉེ་དུ་དག་བི་ཀའི། ལས་མཐའ་རྣོ་གྲོགས་ལོགས་ལ་གནས་པ་རེད། ཉེ་དུ་གྱི་ངོ་བོ། ཞེས་རེད་ཟེར་ལ། ཉེ་དུ་ལས་མཐའི་རྣོ་གྲོགས་ལོགས་ཟེར་ཉེ་དུ་གྱི་ངོ་བོ། ས་སྲི་ལས་རྒྱ་སོགས་བསྟན་ན། ཉེ་དུ། ལས་མཐའ་མ་ག་རེ།

བ་དེ་ནས་ཅིག་ཅར་བས་ས་ར། ཉེ་དུ་ལས་མཐའི་རྣོ་ལྕོག་ལོ། གོང་མའི་ཉེ་དུ་ལས། གོང་མའི་ཉེ་དུ་ལས་མི་ཟེར་འདི། གོང་མའི་ཉེ་དུ་ངོ་ཤེས་གི་མ་རེད། ག་རེ་ངོ་ཤེས་གི་རེད། དེ་ནས་གཉིས་ཀྱིས་ངོ་ཤེས་གི་རེད་བ་ད་དེ་ལ་བར། ག་འདི་ཡིན་ཆེས་སོ་དེ་གསུམ་པ་ཡིན་ཆེས་ད་བཞི་བ་རོ། བཞི་བ་ལ་ཤེས་ཟེར་སོ་ད་ངེས། བཞི་བ་དབང་པོ་རྣོ་ལྟར་ཆེ་བ་ཡོང་བ་མ་རེད། དབང་པོ་རྟུལ་པོའི་རྒྱུ་རྒྱུ། སོ་དེ་བཞི་བའི་བཞི་བ་མཐའ་ཡི་འབྲས་བུ་ཡིན་ཆེས་ཡིན་ན་གཉིས་ཀྱིས་ངོ་ཤེས་ནི་དེ་ག་རེ་ཡིན།

ར། བརྒྱད་ཀྱི་རུང་ཀུ་ས་ལས་བརྒྱ་ཟས་ཏེ་ཀ་རེ། དེ་ནས་ཟོ་མེད་ཀྱི་གཉིས་ཀྱི་རྗེ་བོ་སྟེ། དེ་ནས། འུ་ས་དུ་རུ་ས་ལས་བརྒྱ་བ་རེ་ཟེར་ལ་བར། ཧ་ཀུ་ས་ར། རུ་ས་དུ་འུ་ས་ལས་བརྒྱ་བཞི་རེ། བརྒྱ་བཞི་ཡིས། རུ་ས་དུ་འུ་ས་ལས་བརྒྱ་བཞི་ཡིས་ཟེར་ལ་བར།

དབང་པོ་རྣོ་རྟོག་སྐད་ཆ་བཤད་འདྲ། ད་ལྟའི་ཨ་ལས་དེ་གསུམ་གྱི་ད་ལྟའི་ཡིན་ཆད་ག་རེད། གོང་ཐོག་ཆད་ཀྱི་ཀྱི་ཉེ་དུ་བཤད་པ་དེ་འདྲ་རེད། གཉིས་པ་གོང་ཐོག་པའི་ངོ་བོ་བཤད་པ་ལ་ཟེར་གོང་ཐོག་ཆད་ཀྱི་ཀྱི་ཉེ་དུ་བཤད་པ། དེ་འདྲ་ཚར་རེད་བ། གོང་ཐོག་ཆད་ཀྱི་ཀྱི་ཉེ་དུ་བཤད་པ། ད་ལྟའི་ཡིན་ཆད་དུ་བསྡུ་ན་ཡིན་བཟོ་ཆོག་རེད་བ། ད་ལྟའི་གོང་ཐོག་ཆད་ཀྱི་ཀྱི་ཉེ་དུ་བཤད་པ་ཉེ་དུ་དེ་ལ་དཔེར་ན་ད་སོ་དེ་དུ་མི་ཉེ་དུ་དེ་ལ་ཤང་རེད། ཉེ་དུ་དེ་ལ་ཞིག་དུ་དེ་ནས་སོ་དེ་དུ་མི་ཉེ་དུ་ནས་རེད་བ། ད་ཡི་གེ།

གུ་སེ་ངན་ཉོན་ཅུག་ཚིག་ཉིད་རན་དུ་ཨ། གཉིས་བཞི་སེ་ཡི་དེ་བཞི་ཡི་ཅེས། ཡན་ལག་དུ་དམིགས་པ་གུ་རུའི་སྒོ་ནས་རོ་འགུགས་ས་ལས་འདས་པའི་གུ་སེ་བསྡུས་པའི་དགེ་བའི་རིག་པ་སྟེ་གུ་སེ་ངན་ཉོན་ཅུག་གི་ཚིག་ཉིད། ཐ། གཉིས་བཞི་གི་སེ་ཡི་དེ་བཞི་ཟེར་བ་དེ་དུ་གུང་ནི་ཉེས་ལྟུང་གི་སེ་ཡི་དེ་བཞི་ཟེར་གོ་ཡི་བྱེད་པ་འདྲ་བོ་རེད། གཉིས་བཞི་གི་སེ་དེ་ཡིན་མིན་དེ་གཉིས་བཞི་ཡིན་མིན་བརྟག་གི་རེད་ད། གཉིས་བཞི་གི། གཉིས་བཞི་སེ་ཡི་དེ་ཚར་ད་གཉིས་བཞི་རན་ནི་རོ། གཉིས་བཞི་གི་ངོ་བོ། གཉིས་བཞི་སེ་ཡིན་ད་གུ་ད་གོ་གུ་མེད་སེ་དེ། ཉེས་ལྟུང་གི་སེ་དེ་དུ་གཉིས་བཞི་སེ་དེ་གཉིས་ཡོད་རེད། ད་ཉེས་ལྟུང་གི་སེ་དེ་མ་ཡིན་པ་དེ་ཚོ་ག་རེད།

ཨོ་དེ་འདྲ་ཡིན་ཙང། ཡན་ལག་སྒོ་ནས། གར་ཟ། ཆགས་བྲལ་བྱེད་པ་ལ་ཁྱད་པར་མེད་པ་འདི་རྒྱུ་མཚན་གཙོ་བོ་གཅིག་ག་རེ་འགྲོ་རེད་ཟེར་ན་དེ་ནི་ག་རེ། དེ་ཐོག་ན། ཞི་གནས་སུ་རོ་གཅིག་པའི་ཕྱིར་ཟེར་ལགས། ཨོ་ད་དེའི་རྒྱུ་མཚན་ཞིག་སྐྱེ་དགོས། དེ་ནི་ག་རེ་གོ། དེ་ཡིན་ཙང་ད། འོག་མ་འོག་མ་ལས་ཆགས་བྲལ་བྱེད་པ་དེའི་ཚེ་དམིགས་པ་ལ་ཕྲ་རགས་ལྟ་གི་ཞིག་ཟེར་བ། དམིགས་པ་ལ་ཕྲ་རགས་ལྟ་བའི་སྒོ་ནས་དེ་ནི་ཆགས་བྲལ་བྱེད་ཚུལ་ཞིག་གསུངས་པ་ཡིན་ཟེར། གཟུགས་མེད་ལ།

གཟུགས་ཅན། ལ་ལ་འཇིག་རྟེན་གྱི་རྒྱལ་པོ་གཟུགས་ཅན་དེ་ནི། ཆོས་ཀྱི་རྒྱལ་པོ་བཟུང་ནས་དེ་ཚོ་ཆོས་ཀྱི་དོན་བྱེད་འཇིག་རྟེན་གྱི་རྒྱལ་པོ་བཟུང་ནས་དེ་ཚོ་འཇིག་རྟེན་གྱི་དོན་བྱས་ནས་ནོར་ན་འགྲོ་བ་ལ་དེ་ནི་ཕེབས་ཏེ། ག་ས། འགྲོ་བའི་དོན་རླབས་པོ་ཆེ་དེ་ནི་ཞལ་གཅིག་གོ་ཡོང་རེས། དེ་འཇིག་གི་ཞེས་པའི་རྗེས་ལ་བ། འདས་པའི་འདས་ཆོག་དེ་ཚོ་འཇིག་གི་ཡས་ཟེར་བ་ཤུགས་ཟད་པོ་བ་དེ་ཚོ།